སེམས་དེ་ཨ་ནི་མ་དགེ་རྒན་གྱིས་བསླབ་པའི་སྐབས་ལ་ཡང་རྩེ་གཅིག་ཏུ་གནས་ཐབས་ཞུས་ནས་མི་འདུག་ཡང་ན་ཨིན་ཇིའི་སྐད་ནང་ལ་ཡང་ད Attention ཟེར་དེ་དང་དེ་ནང་བཞིན་ཡང། ཨིན་ཇིའི་སྐད་ནང་ལ་ཡང Self Awareness ཐ་སྙད་སྐོར་ལ་བཀའ་འདྲི་ཁག་ཅིག་ཞུ་གི་ཡིན། ཨ་ནི་བརྩོན་འགྲུས་བསམ་འཕེལ་ལགས་ད་ལྟ་ང་ཚོས་སྤྱིར་བཏང་སེམས་རྩེ་གཅིག་ཏུ་གནས་ཐབས་བྱ་རྒྱུ་དེ་ད་གལ་ཆེན་པོ་ཡིན་པ་ཤེས་ཀྱི་ཡོད་རེད། ཡིན་ནའི་སེམས་རྩེ་གཅིག་ཏུ་གནས་ཀྱི་ཡོད་མ་རེད་སེམས་དེ་ག་ས་ག་ལ་རྒྱུགས་འགྲོ་གི་ཡོད་པ་ཚང་མས་ཤེས་གསལ་རེད། དེ་འདྲ་སོང་ཙང་གཞི་གང་སེམས་རྩེ་གཅིག་ཏུ་གནས་པ་ཟེར་ན་ག་འདྲ་ཅིག་ལ་ཟེར་གྱི་ཡོད་དང་ཨ་ནི་དེ་གནས་པའི་ཐབས་ལམ་ག་རེ་ཡོད་ན། ད་ལྟ་ང་ཚོ་སྲིད་གཞུང་སློབ་གསོ་གི་བསླབ་གཞི་ནང་ལོགས་ལ་ལེ་ཚན་གསུམ་པ་ཅིག་ར་ལེ་ཚན་གསུམ་པ་དེ་ད་ཡིད་བྱེད་སེམས་རྩེ་གཅིག་པ་དེ་དང་ཨ་ནི་སོ་སོ་ག་རེ་ཟེར་ར self awareness རང་རྒྱུད་རང་ཤེས་ར་བ་དེ་གཉིས་གཉིས་གོང་འཕེལ་བཏང་ཡག་གི་རྩལ་གོང་འཕེལ་གཏོང་ཐབས་འདི་ལེ་ཚན་གསུམ་པ་ནང་ལ་ཡོང་གི་ཡོད་རེད། ད་ལྟ་དབྱིན་ཇིའི་གི་ཐ་སྙད་ནང་ལོགས་ལ་ད attention དང self awareness ཞུ་དགོས་ར་བ་ང་ཚོ་ད་ནང་པའི་གི་ད་ང་ཚོ་ག་རེ་ཟེར་ར་གཞུང་གི་ཐ་སྙད་འདྲ་བོ་བྱས་པ་ཡིན་ན Attention ལ་ཡིད་བྱེད་ཟེར་དགོས་རེད་ཡིད་བྱེད་ཟེར་ཡོང་དུས་ཡིད་ལ་བྱས་པ་གང་བྱས་སེམས་དེ་ཕ་གི་ག་བ་ལ་བཞག་པ་ཡིན་ན་ཡང་ད་ག་རང་ལ་བཞག་ནས་ད་ག་རང་ག་ལ་ཨ་ནི་བཟུང་བསྡད་མཁན་གྱི་ད་ང་ཚོ་སེམས་ཀྱི་ཆ་ཤས་ཅིག་ལ་ཨ་ནི Attention ཞུ་དགོས་ར་ཡིད་བྱེད་དེ་རེད་བྱས་ཙང Attention ཟེར་ནའི་འདྲ་ཡིད་བྱེད་དེ་གི་ཨ་ནི་སེམས་ཕ་གི་དམིགས་པ་བཞག་ས་ག་བ་ཡིན་ན་དེ་ལ་བཟུང་བར་བྱེད་དགོས་ར། དེ་ནས་རང་རྒྱུད་རང་ཤེས་ཟེར་ནས self awareness དེ་དེ་ག་རེ་ལབ་པ་ཡིན་ན་ཨ་ནི་ད་སོ་སོའི་རྒྱུད་ལ་གཅིག་གི་བསམ་བློ་ཡིན་པ་ཡིན་ནའི་འདྲ་ཚོར་བ་ཡིན་ནའི་འདྲ་ཨ་ནི་སེམས་མྱོང་ཡིན་ནའི་འདྲ་ག་རེ་སྐྱེས་པ་ཡིན་ན་ཡང་ཨ་ནི་སོ་སོའི་རྒྱུད་ལ་སྐྱེ་བ་དང་ཨ་ནི་གཅིག་གི་ངོས་བཟུང་ཐུབ་ཡ་ངོས་བཟུང་ཐུབ་མཁན་གྱི་ད་ཤེས་རབ་ཀྱི་ཆ་ཟེར་ནའི་འདྲ་བློ་གྲོས་ཀྱི་ཆ་དེ་ལ་རང་རྒྱུད་རང་ཤེས་ཟེར་ནས་འདུག་སེ་ངོས་འཛིན་བྱེད་ཀྱི་ཡོད་རེད། ད་འདི་གཉིས་ཀྱི་ཧ་ཅང་གི་གལ་ཆེན་པོ་ཡིན་པ་འདི་ད་དཔེར་ན་བསྟན་འཛིན་ཀུན་བཟང་ལགས་ཀྱིས་སེམས་རྩེ་གཅིག་པ་གསུངས་པ་རེད་བ་ཡིད་བྱེད་དེ་བརྟན་དུ་བརྟན་དུ་བརྟན་དུ་འགྲོ་ཡོང་དུས་ཨ་ནི་སེམས་རྩེ་གཅིག་པ་འདི་ང་ཚོས་གྲུབ་ཡ་བྱེད་དགོས་རེད་བ་སེམས་རྩེ་གཅིག་པ་ཟེར་དུས་སེམས་ཁོ་རང་ཡུལ་ག་བ་ལ་བཞག་པ་ཡིན་ན་ད་ག་རང་ག་ལ་བསྡད་ནས་འཕྲོ་མ་འགྲོ་བ་ཅིག་གཞན་ལ་ཕར་གཡེང་མ་འགྲོ་བ་རེད་བ་འཕྲོ་མ་འགྲོ་བ་འདི་འདྲའི་ཅིག་མུ་མཐུད་ནས་གནས་ཐུབ་མཁན་འདི་འདྲའི་ཅིག་ལ་སེམས་རྩེ་གཅིག་པ་ལབ་ཀྱི་ཡོད་རེད་བ། དེ་ཡིས་ད་སློབ་ཕྲུག་ཚོ་ལ་ཞེ་པོ་ཅིག་གལ་ཆེན་པོ་ཆགས་བསྡད་རེད་སློབ་སྦྱོང་བྱེད་མཁན་ད་སློབ་སྦྱོང་བྱེད་མཁན་རེད་ནས་ང་ཚོ་མི་རྒན་པ་ལས་ཀ་བྱེད་མཁན་སུ་ལ་ཡིན་ན་ཡང་སེམས་རྩེ་གཅིག་པ་ཟེར་དེ་གལ་ཆེན་པོ་ཞེ་པོ་ཅིག་གང་བྱེད་ཡིན་ང་རང་ཚོ་གི་བསམ་བློ་འདི་ད་རྣམ་གཡེང་གི་གཞན་དབང་དུ་ཞེ་པོ་ཅིག་འགྲོ་ནས་འདི་ད་སེམས་འདི་གཡེང་འགྲོ་དུས་ཙམ་པ་ལ་ཨ་ནི་ཕ་གི་སྒྲུབ་དགོས་ཡ་གི་ལས་ཀ་ཡིན་ནའི་འདྲ་སྦྱང་དགོས་ཡ་གི་སློབ་སྦྱོང་འདི་ད་ཤེས་མ་ཐུབ་པ་བྱས་སེམས་དེ་གཡེང་འགྲོ་དགོས་རེད་བ། དེ་ཡིན་དུས་ད་ཡིད་བྱེད་བརྟན་པོ་བཟོས་ཡ་སེམས་རྩེ་གཅིག་པ་བསྒྲུབ་ཡ་དེ་དཔེ་སློབ་ཕྲུག་ཚོ་ལ་གལ་ཆེན་པོ་རེད་ལ་སུ་ལ་ཡིན་ན་ཡང་བྱ་བ་ག་རེ་བསྒྲུབ་པ་ལ་སེམས་དེ་བོ་རྩེ་གཅིག་པ་དེ་དགོས་ཀྱི་ཡོད་རེད་ཨ་ནི་རྣམ་གཡེང་གི་གཞན་དབང་དུ་མ་འགྲོ་བ་དེ་དགོས་ཀྱི་ཡོད་རེད་བ་ཨ་དེ་ཡིན་དུས་ད་ལྟ་སྲིད་གཞུང་སློབ་གསོའི་ནང་ལོགས་ལ་ཡིད་བྱེད་དེ་ཨ་ནི་གལ་ཆེན་པོ་བྱེད་ནས་ཡར་རྒྱས་གོང་འཕེལ་གཏང་དགོས་ཡ་གི་རྩལ་ཅིག་ལ་ངོས་འཛིན་བྱས་ཡོད་རེད་ད་ཡིད་བྱེད་དེ་ཨ་ནི་ག་སུ་རེད་གོང་འཕེལ་བཏང་བའི་ཐོག་ནས་ཨ་ནི་ང་ཚོ་རང་རྒྱུད་རང་ཤེས་ཟེར་ཡ་དེ་ག་ལས་ད་ཅིག་གེ། དང། འདི་གོང་འཕེལ་གཏང་ཡའི་ཐབས་ཤེས་གཅིག་པུ་རེད། ད་རང་རྒྱུད་རང་ཤེས་ཟེར་དེ་ད་གང་ཅིག་སོ་སོའི་རྒྱུད་སོ་སོ་གི་ལོན་པ་ཟེར་ཡ་རེད། སོ་སོའི་གི་སེམས་གི་ནང་ལོགས་ལ། ཅིག་གི་ད་སེམས་མྱོང་ཅིག་ག་རེ་སྐྱེས་པ་ཡིན་ནའི་སྐྱེས་པ་དང་ངོས་འཛིན་བྱེད་ཐུབ་ཡ། རེད་བ། ཨ་ནི། ད་སེམས་མྱོང་གི་ནང་ལོགས་ལྷག་པར་དུ་ད་ཅིག་ཉོན་མོངས་པའི་སེམས། སེམས་མ་རུང་བ་དེ་འདྲས་སྐྱེ་བ་ཡིན་ན་སྐྱེས་ཙམ་ཉིད་ནས་ཧ་གོ་ཐུབ་ཡ་དེ་རང་གི་བདེ་ཐབས་ལ་ཞེ་པོ་ཅིག་གལ་ཆེན་པོ་ཆགས་བསྡད་ཡོད་རེད་བ་གང་ཡིན་ཟེར་ན་ཉོན་མོངས་ཀྱི་རིགས་དེ་ཚོ་དང་པོ་འགོ་བཙུགས་དུས་ད་ཤུགས་ཆེན་པོ་འགོ་བཙུགས་མ་རེད་མང་ཆེ་གཅིག་ལ་ད་གཅིག་ཁྱོད་ཉོན་མོངས་ཕྲ་མོ་གཅིག་ནས་འགོ་བཙུགས་ནས་ནི་ག་ལེ་ག་ལེ་ཇེ་ཆེར་སོང་གི་ཡོད་རེད་བ་དེ་ཡིན་དུས་ད་སོ་སོའི་གི་གར་སོ་རུ་དེ་འདྲས་ཀྱི་ཉོན་མོངས་ཕྲ་མོ་དེ་སྐྱེ་བ་ཙམ་ནས་ཨ་ནི་ངོས་འཛིན་བྱེད་ཐུབ་པ་ཡིན་ན་དེ་ལ་ཕར་གདོང་ལེན་བྱེད་ཡ་དང་དེ་ཕར་ཨ་ནི་དགག་ཐུབ་ཡ་ཉོན་མོངས་དེ་ཨ་ནི་སྐད་ཤུགས་ཆེ་རུ་མ་གཏོང་ཡ་དེ་འདྲའི་གི་ད་ཐབས་ཤེས་བསྟེན་ཡ་གི་གོ་སྐབས་ཅིག་ཡོང་གི་ཡོད་རེད་བ་དེ་ཡིན་པ་སོང་ཙང། དེ་ཡིད་བྱེད་གོང་འཕེལ་བཏང་ཡ་དང་ཅིག་རང་རྒྱུད་རང་ཤེས་ཀྱི་ད་ཅིག་ནུས་པ་དེ་གོང་འཕེལ་བཏང་ཡ་དེ་སྲིད་གཞུང་སློབ་གསོ་ནང་ལ་ཞེ་པོ་ཅིག་གལ་ཆེན་པོ་ཆགས་ཀྱི་ཡོད་རེད་འདི་སོ་སོའི་གི་བདེ་ཐབས་དང་འབྲེལ་བ་ཆགས་བསྡད་ཡོད་ར། དེ་བཞིན་བརྩོན་འགྲུས་བསམ་འཕེལ་ལགས་ཀྱིས་ཨིན་སྐད་དུ Attention ནམ་བོད་སྐད་དུ་ཡིད་བྱེད་དམ་ཡང་ན་སེམས་རྩེ་གཅིག་ཏུ་གནས་རྒྱུ་དང་ཡང་ཨིན་སྐད་དུ Self Awareness ནམ་བོད་སྐད་དུ་རང་རྒྱུད་རང་ཤེས་གཉིས་ཕྲུ་གུའི་ལོ་ཚད་ལ་གཞིགས་པའི་སྦྱོང་བརྡར་སྤྲོད་ཀྱི་ཡོད་ལུགས་གསུང་གི་འདུག།
དེ་འདི་ལྟར་ད་ལྟ་ང་ཚོའི་གི་བསླབ་གཞིའི་ནང་ལོགས་ལ་སྤུ་གུ་ཆུང་ཆུང་ལོ་ལྔ་དྲུག་དེ་འདྲ་ནས་བྱས་ནས་ཡ་གི་ད་ཅིག་གི་འཛིན་གྲྭ་རྒན་པའི་ད་སློབ་ཕྲུག་གི་བར་དུ་བསླབ་གཞི་འབྲི་དགོས་པ་སོང་ཙང་སྤུ་གུ་གི་བསམ་བློའི་གི་ཚད་དང་བསྟུན་ནས་ཨ་ནི་ཡིད་བྱེད་སྦྱོང་བརྡར་ཟིན་ནས་སྦྲག་སེམས་རྩེ་གཅིག་པོ་སྒྲུབ་ཡ་གི་ཐབས་ཤེས་དེ་འདྲའི་ག་རེ་ཟེར་བྱེད་ལས་ཀྱི་ཐོག་ནས་ཡོད་རེད་བྱེད་སྒོ་གི་ཐོག་ནས་ཡོད་རེད་བ། དེའི་ནང་ལོགས་ནས་དཔེར་ན་ཆ་བཞག་ན་སྤུ་གུ་ཆུང་ཆུང་དེ་ཚོ་ཡིན་པ་ཡིན་ན་ལ། ཅིག་སྤུ་གུ་ཆུང་ཆུང་དེ་ཚོ་ལ་ཅིག་སྒོམ་རྒྱག་བཅུག་ཡ་དང་ཅིག་ཙོག་ཙོག་བསྡད་ནས་རྒྱུན་རིང་པོ་བསྡད་ཡ་དེ་ཁག་པོ་ཡོད་རེད་བ་འདི་ཡིན་པ་སོང་ཙང་ང་ཚོས་ཀྱི་དཔེར་ན་བྱེད་སྒོ། སོ་སོའི་དབུགས་ལ་བསམ་བློ་བཞག་ནས་ཨ་ནི་ད་ག་རང་དཔེར་ན་སྐར་ཆ་བཅུ་གི་རིང་ག་ལ་བཞག་བཅུག་ཡ་སྐར་ཆ་ཉི་ཤུ་གི་རིང་ག་ལ་བཞག་བཅུག་ཡ་ཐོག་མར་འགོ་བཙུགས་དུས་འོང་དེ་འདྲ་བྱེད་ཀྱི་ཡོད་རེད་ཨ་ནི་བྱེད་ཐབས་དེ་ཡང་ཨཱ་ནི་ཙོག་ཙོག་བསྡད་བཅུག་ནས་ཨཱ་ནི་མིག་བཙུམ་དེ་འདྲ་བྱས་ནས་མ་ཡིན་པ་བྱས་ནས་སྤུ་གུ་ཁོ་རང་ཚོ་ག་འདྲའི་ཅིག་སྟབས་བདེ་ཡོད་ན་དཔེར་ན་སྤུ་གུ་ཆུང་ཆུང་ཆུང་ཆུང་ཡིན་ན་ཁོ་རང་ཚོ་མར་ཉལ་བཅུག་ལ་སྤུ་གུ་ཚོ་སྒོར་སྒོར་བྱས་ནས་ཉལ་བཅུག་ཨཱ་ནི་སོ་སོའི་གི་གྲོད་ཁོག་སྒང་ལ་ད་ཅིག་རྩེད་མོ་རྩེ་ཡ་ཨ་ལད་པད་ཀོ་དེ་འདྲས་བཞག་ནས་ཨཱ་ནི་དབུགས་ཡར་མར་ལེན་དུས་ཙམ་པ་ལ་ད་ཨ་ལད་པད་ཀོ་དེ་ཡར་འགྲོ་མར་འགྲོ་བྱེད་ཀྱི་རེད་བ་འདི་བྱས་ཡོང་དུས་ད་ག་རང་སྒང་ལ་སེམས་བསྒྲིམས་ནས་ཨཱ་ནི་སྐར་ཆ་བཅུ་སྡོད་བཅུག་ཡ་སྐར་ཆ་ཉི་ཤུ་སྡོད་བཅུག་ཡ། འདི་འདྲའི་གཞི་ནས་ད་བྱེད་སྒོ་མང་པོ་ཞིག་གི་ཐོག་ནས་སེམས་སྦྱོང་བརྡར་བྱེད་ཀྱི་ཡོད་རེད། ད་སེམས་རྩེ་གཅིག་པ་སྒྲུབ་ཡ་ཟེར་དེ་གཙོ་བོ་དེ་ར་བ་རྣམ་གཡེང་འདི་མ་ཉུང་དུ་བཏང་ཡ་རེད། ཨ་ནི་དེ་རྣམ་གཡེང་འདི་ཉུང་དུ་བཏང་ཡ་ལ་ཨ་ནི་སྔོན་ལ་ར་བ་སོ་སོའི་གི་ཨ་ནི་སེམས་འདི་ད་ཕ་གི་དམིགས་པ་སྒང་ལ་བསྡད་འདུག་བསྡད་མི་འདུག་འདི་ལྟ་དགོས་ར་བ་སེམས་འཕྲོ་བ་དང་སེམས་གཞན་པ་ཅིག་ལ་ཕ་གཡེངས་སོང་ན་གཡེང་བ་དུ་ངོས་བཟུང་ཡ། ཨ་ནི་གཡེངས་ནས་ཨ་ནི་ཚུར་དམིགས་ལ་སེམས་འདི་རང་ཆགས་སུ་ད་གིན་ག་པར་བཞག་ཡོད་ན་དེ་ག་རང་སྒང་ལ་འཁྱེར་ཡོང་ཡ། འོ་དེ་ཚོ་ད་ང་ཚོ་ངོ་སྤྲོད་བྱས་ནས་ནི་སློབ་ཕྲུག་ཚོ་ལ་ད་གཅིག་གི་སྦྱོང་བརྡར་མ་ཟེར་ན་སྦྱོང་བརྡར་བྱེད་བཅུག་གི་ཡོད་རེད། འདི་འདྲའི་གི་ཐོག་ནས་ཐོག་མར་གཅིག་སེམས་བརྟན་པོ་བཟོ་ཡས་རྣམ་གཡེང་ཉུང་དུ་འགྲོ་ཡས་སེམས་ཕར་འཕྲོ་འགྲོ་ཡས་དེ་མ་ཉུང་དུ་བཏང་ཡས་དེ་གཅིག་བྱས། དེ་ནས་གཉིས་པ་དེ་ཨ་ནི། སོ་སོའི་རྒྱུད་ལ་ང་ཚོའི་ཚོར་བ་འདྲ་བོ་ཞིག་ད་ག་འདྲས་ཅིག་སྐྱེས་པ་ཡིན་ན་དེ་ངོས་འཛིན་བྱེད་བཅུག་ནི་ཟེར་བ། དཔེར་ན་ང་ཚོའི་ལུས་པོ་ནང་ལོགས་ལ་ཚོར་བ་གཅིག་གི་ད་ག་དུས་ནས་སྐྱེས་སྐྱེས་པ་སོ་ར་ཟེར་བ། ད་དེའི་ནང་ལོགས་ནས་དཔེར་ན་ཚོར་བ་ཨ་ནི་བདེ་བ་ག་ཚོད་འདུག་ངོས་འཛིན་བྱེད་བཅུག་ཡ་འདྲ་བོ། ཡང་ཚོར་བ་བཏང་སྙོམས་དེ་འདྲས་ངོས་འཛིན་བྱེད་བཅུག་ཡ་འདྲ་བོ། ཨ་ནི་སོ་སོའི་རྒྱུད་ལ་ད་བསམ་བློ་འདྲ་བོ་བསམ་བློ་འདྲ་མི་འདྲ་འཁོར་གྱི་ཡོད་ན་ཨ་ནི་བསམ་བློ་ག་འདྲས་ག་འདྲས་འཁོར་གྱི་འདུག་དེ་ཚོ་ད་ངོས་འཛིན་བྱེད་བཅུག་པའི་ཐོག་ནས་ཨ་ནི་ད་རང་རྒྱུད་རང་བཞིན་གྱི་ནུས་པ་དེ་གོང་འཕེལ་བཏང་གི་ཡོད་རེད་ལ། ལགས་ལགས་སེ། ཨ་ལས་ད་ལྟ་གོང་དུ་གསུང་ཡག་ལས་བྱས་པ་ཡིན་ན་ཨ་ནི་ད་སློབ་གྲྭ་ནང་ལ་ཡང་ཕྲུ་གུ་ཆུང་ཆུང་ཚོ་ལ་ཡང་ད་སེམས་རྩེ་གཅིག་ཏུ་གནས་ཐབས་བྱ་རྒྱུ་ལ་སློབ་ཁྲིད་གནང་བའི་སྐབས་ལ་ཡང་ད་ཨ་ནི་དང་པོ་དེ་དབུགས་ཡར་བཏང་མར་བཏང་དབུགས་ཡར་བཏང་མར་བཏང་བྱས་ཨ་ནི་སོ་སོའི་རྩེད་མོ་རྩེ་ཡག་འདི་འདྲའི་ཨ་ལད་པད་ཀོ་ཟེར་འདི་འདྲ་ཡིན་ན་སོ་སོའི་བྲང་ཁོག་སྒང་ལ་བཞག་ནས་ད་དེ་དབུགས་གཏོང་དུས་ཁོ་ཡར་མར་འགུལ་སྐྱོད་བརྒྱབ་སྟེ་དེ་རང་ལ་བསམ་བློ་བཏང་ནས་འདི་འདྲ་དེ་འདྲ་བྱས་ནས་ཐབས་ཤེས་བྱས་ནས་སེམས་དེ་ད། ག་རེ་ཟེར་རྩེ་གཅིག་ཏུ་གནས་ཡ་ལ་འདུག་སེ་སློབ་ཁྲིད་གནང་གི་ཡོད་རེད་ཟེར་གསུང་གི་ཡོད་ར་བ། རེད་ལ་རེད་ལ

ཨ་འདི་ནས་ངས་རིག་པ། འདི་ཚོ་གསུམ་འདི་ད་སྲིད་གཞུང་སློབ་གསོ་ནང་གོང་སྤེལ་བཏང་ཡག་གི་རྩལ་གསུམ་རེད། ཨ་འདི་ཚོ་ཐ་སྙད་འདི་ཚོ་ང་ཚོས་ཀྱི་བསླབ་གཞི་ནང་ལ་ཡོང་དགོས་རེད་ལ། ལགས་སེ་ཨ་ནི་ད་ལྟ་གོང་དུ་གསུངས་པའི་ཐ་སྙད་འདི་ཚོའི་བར་ལ་ཡང་ཁྱད་པར་ག་རེ་ཡོད་རེད་ད། ཁྱད་པར་ད་འདི་རེད་ག་རེ་ཟེར་ད། དྲན་པ་ཟེར་དུས་སེམས། ད་ལྟ Mindfulness ལབ་བྱས་བསྒྱུར་བ་འདི་ཡིན་ན། ད་ནི་སེམས་ང་ཚོ་ག་རེ་ཟེར་ག་པར་བཞག་པ་ཡིན་ན་དེ་ག་རང་སྒང་ལ་བསྡད་ནས་འཕྲོ་མ་བཅུག་པ་ད་ནི་བཟུང་བསྡད་མཁན་ཅིག་ར་བ། འདི་ལ་ནི Mindfulness ཟེར་གྱི་ཡོད་རེད་ད་དཔེར་ན་ལས་ཀ་ག་རེ་བྱེད་པ་ཡིན་ན་དཔེར་ན་སློབ་སྦྱོང་ཞིག་བྱས་ན་དེབ་ཀློག་གི་ཡོད་ན་དེབ་ཀློག་པའི་སྐབས་སུ་སེམས་འདི་དེ་ག་རང་བསྡད་ནས་ར་བ་ཕ་གཡེང་མ་བཅུག་པ་ཨ་ནི་བཟུང་བསྡད་མཁན་འདི་ལ་ཨ་ནི་འདི་ག་རེ་ཟེར་ང་ཚོ་མི་བརྗེད་པར་བཟུང་བར་བྱེད་པ་ལབ་ཀྱི་འདུག་ག་ནམ་རྒྱུན་དྲན་པ་དྲན་པའི་མཚན་ཉིད་ལ་འོ་དེ་འདི་ཨ་ནི Mindfulness།

དྲན་པ་དང་བག་ཡོད་གཉིས་ལ་བརྟེན་ནས་རང་རྒྱུད་རང་ཤེས་གོང་འཕེལ་དུ་འགྲོ་གི་ཡོད་རེད་ཅེས་གསུང་གི་འདུག་དེ་རིང་འདིར་མཚམས་འཇོག་ཞུ་གི་ཡིན་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་གནང།